ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་བཞི་བཅུ་ཞེ་དགུ། རབ་གནས་ཆུ་སྟག་ལོའི་བོད་ཟླ་བཅུ་གཉིས་པའི་ཚེས་བཅུ་དགུ་དང། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་གཉིས་པའི་ཚེས་དགུ། རེས་གཟའ་ཕུར་བུའི་ཉིན་གྱི་གཏམ་གླེང་ལེ་ཚན་འདིའི་ནང། གངས་ཅན་མཁས་པའི་གཙུག་རྒྱན་ཙོང་ཁ་པ་ཞེས་ཞུ་བས། བོད་ཀྱི་ཆོས་དང་རིག་གནས་ཀུན་གྱི་ཐོག་མཛད་རྗེས་བླ་ན་མེད་པ་བཞག་གནང་མཁན་རྗེ་ཙོང་ཁ་པ་བློ་བཟང་གྲགས་པ་མཆོག་གི་སྐུ་ཚེའི་ལོ་རྒྱུས་ངོ་སྤྲོད་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་བཅས། གསན་མཁན་རྣམ་པ་ཚོར་འཚམས་འདྲི་ཞུ་བ་དང་ཆབས་ཅིག་དེ་རིང་གི་ལས་རིམ་ཁག་རིམ་པས་སྙན་སྒྲོན་ཞུ་གི་ཡིན། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་གཏམ་གླེང་གི་ལེ་ཚན་དེ་ད་ལྟ་དབུ་འཛུགས་ཞུ་གི་ཡིན། ལེ་ཚན་དེའི་ནང་གནད་དོན་འདྲ་མིན་ཐོག་ས་ཕྱོགས་གང་སར་བཞུགས་པའི་འབྲེལ་ཡོད་མི་སྣ་དང་ལྷན་དུ་ཞིབ་ཕྲ་བགྲོ་གླེང་ཞུ་གི་ཡོད་པས་གསན་མཁན་རྣམ་པ་ཚོས་ལེ་ཚན་དེའི་ནང་མཉམ་ཞུགས་གནང་འདོད་ཡོད་ན་ཐད་ཀར། ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ལགས་སུ་འབྲེལ་བ་གནང་རོགས་གནང། www ཚེག rfa ཚེག org དེའི་ཐོག་ལ་ཨང་གྲངས་ཡོད་པས་རྣམ་པ་ཚོས་འབྲེལ་བ་གནང་རོགས་གནང།

རྗེ་ཙོང་ཁ་པ་བློ་བཟང་གྲགས་པ་མཆོག་གི་སྐུ་ཚེའི་ལོ་རྒྱུས་ནི་ངོ་སྤྲོད་ཞུ་གི་ཡིན་ཡང་ང་ཚོས་ལེ་ཚན་ནང་ལོགས་ལ་སྔར་རྒྱུན་གཞིར་བཟུང་བྱས་རྗེས་བཞུགས་སྒར་ཀིརྟི་བྱེས་པ་གྲྭ་ཚང་གི་ཆེས་མཐོའི་བོད་ཀྱི་རིག་གནས་སློབ་གཉེར་ཁང་གི་རིག་གནས་སློབ་དཔོན་ཆེན་མོ་རྒན་རེ་མདོ་སེང་གེ་ལགས་གདན་འདྲེན་ཞུས་ཡོད་རྒན་ལགས་ལེ་ཚན་ནང་བསྐྱར་དུ་ཕེབས་པར་ཐུགས་རྗེ་ཆེ་ཞུ་གི་ཡིན།

སུམ་བརྒྱ་དང་ལྔ་བཅུ་ང་བདུན་དང་ང་བརྒྱད། ད་དུས་བ་རུ་ལ་ཁའི་གྲོང་བ་གཅིག་རེད། དེ་ནས་འཁྲུངས་ས་དེ་ཡང་གཙོ་བོ་མདོ་སྨད་དང་དེ་ནས་མདོ་སྨད་ཀྱི་གཙང་ཁིས་བྱུགས་ཏེ་ད་འདི་ཙོང་ཁ་ཟེར་གི་རེད་དེ་ནས་ད་ང་ཚོ་མཚམས་མཚམས་ང་ཚོ་ཨ་མ་དེས་ཏུན་ཧོང་ཡིག་ཆ་དང་བཙུགས་བཙུགས་བཏང་ནས། གཡེར་མོ་ཐང་ཟེར་ནས་ད་མདོ་སྨད་ལ་ཅིག་བཏང་ཁམས་གསུམ་གྱི་མདོ་སྨད་ད་མདོ་སྨད་འདི་ལ་ཡང། ཨ་ཅེ་གཡེར་མོ་ཐང་ཟེར་ནས་ཡང་ཁམས་རོ་ཞིག་བཏང་གཅིག་འདུག་གང་ཐུབ་བྱས་ད་གཡེར་མོ་ཐང་ཟེར་ནས། ད་ཙོང་ཁ་ཟེར་ན་ད་ཙོང་ཁ་བདེ་ཁམས་བཅུ་རྗེས་ཟེར་ནས། ད་ཙོང་ཁ་དེ་རིང་གྱི་ཐང་གཅིག་དང་ཡང་གཡེར་མོ་ཐང་ཟེར་ནས། དེ་ནས་མལ་ཁྲི་ཐང་གཅིག་གང་ལྟར་ཀྱང། ད་གཡེར་མོ་ཐང་ཟེར་ན་ད་ཙོང་ཁ་ཟེར་ན་དེ་ནས་མེ་ཏོག་ཐང་དེ་གཙོ་བོའི་ས་ཆ་དེའི་ཐོན་རྫས་ཟེར་ན་ད་ད་དེ་ནས་དཔེར་ན་བཙོང་མང་བོ་སྐྱེས་ཡོད་ད་རྒྱུ་མཚན་ཞིག་རེད་ཟེར་ཡོད་གཅིག་དང་དེ་ནས་གཡེར་མོ་ཟེར་ཡོད་དེ་ཡང་ཁོ་སྨན་རྩྭ་འདྲ་བོ་གཅིག་རེད་ད་ཧ་ཅང་གི་མང་བོ་སྐྱེ་ས་གི་ས་ཆ་གཅིག་ཡིན་པའི་རྒྱུ་མཚན་གྱིས་གཡེར་མོ་ཐང་ཟེར་ན་འགྲོ་མེད་ལ་དེ་ནས་མེ་ཏོག་ཐང་གཅིག་འདུག་གང་ལྟར་ཀྱང་ད་འཁྲུངས་ས་དེ་དེང་སང་ད་ཙོང་ཁའི།

ཏེ་གཅིག་བྱེད། དེ་ནི་དེ་ཙམ་མ་རེད་དཔེར་ན། ད་ང་གཉིས་དབུགས་ནི་ཡོང་གི་རེད་དེ་རྗེས་ནས་ད་དཔེར་ན་ཐེངས་དང་པོ་དེང་སང་ང་ཚོ་ཡོངས་གྲགས་ཡོང་སྡོད་པ་ཐེངས་དང་པོའི་མཚན་དེ་ཀུན་དགའ་སྙིང་པོ་རེད། དེ་ནི་བློ་བཟང་གྲགས་པ་རེད་དེ་ནི། ད་རྗེ་བླ་མ་ཙོང་ཁ་པ་ཟེར་ནས་ད་མིང་བཏགས་སྟངས་གཅིག། དེ་ནི་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་ཟེར་ནས་མིང་ཆགས། ད་མིང་བཏགས་སྟངས་གཅིག། ངས་གོང་དུ་དེ་ག་ཚོད་སྔ་མ་སྔ་མ་དུ་བཙོང་ནང་ཞུས་པ་ནང་བཞིན་ང་ཚོ།

ཏེ་གཅིག་བྱས། དེ་ནས་ད་རྗེ་རིན་པོ་ཆེ་བལྟམས་དང་སྐུ་འཁྲུངས་པའི་སྐབས་དེ་ལ་ད་ཆོས་རྗེ་དོན་གྲུབ་རིན་ཆེན་ལ་ལུང་བསྟན་དང་དེ་ནས་ད་མཚན་ལམ་མང་པོ་བྱུང་བ་ནང་བཞིན་གྱི་ཡར་ཀླུ་འབུམ་འགས་རྟ་འཁོར་བང་ཚུགས་ཁྱིམ་ལ་ཕེབས་ད་ཁྱིམ་ལ་ཕེབས་པ་ཙམ་དུ་མ་ཟད་ད་རྗེ་རིན་པོ་ཆེ་དེང་སང་ང་ཚོ་སྐད་ཆ་བྱས་པ་ཡིན་ན་རྗེ་རིན་པོ་ཆེ་དཔེར་ན་ད་སྐད་གདངས་དང་དེ་ནས་ད་ང་ཚོ་མི་ཁོ་རང་མིག་མཐོང་བ་ཙམ་གྱིས་མི་དེ་ག་འདྲ་ཡིན་མིན་ང་ཚོ་རགས་ཚོད་དཔག་བྱེད་ཐུབ་ཡོད་ནོ་ཅིག་འདུག་ག་དེ་རྗེས་ད་རྗེ་རིན་པོ་ཆེ་སྐུ་གི་མདངས་དེ་ཚོ་ག་འདྲ་ཡིན་མིན་དེ་ནས་མཚན་ཤེས་ད་ང་ཚོ་དཔེར་ན།

ཡོངས་ལ་ཕན་ཐོགས་རྒྱ་ཆེན་པོ་བགྱིད་ཐུབ་མཁན་གྱི་ད་སྐྱེས་བུ་དམ་པ་བསམ་གྱིས་མི་ཁྱབ་པ་ཆགས་ཡག་གི་རྟེན་འབྲེལ་ཟེར་ན་འདྲ། དེ་འདྲའི་ཅིག་ད་ཁྱི་ཁྱེའུ་རང་མུ་གསལ་བ་ཅིག་ད་འཛོམས་ཐུབ་མཁན་གཅིག་ཡིན་པ་ནི་ཧ་གོ་ཡི་ད་ནི་ཐ་མ། ཡབ་ཡུམ་གཉིས་ལ་ཧ་ཅང་གི་ཞལ་གསལ་པོ་དེ་འདྲའི་ད་གསུངས་མི་འདུག་ད་ཡིན་ན་ཡང། ད་བྱིས་པ་དེ་མ་འོངས་པ་ན་ང་གིས་ཡང་བསྐྱར་ཡོང་ཆེད་ང་ཡོང་གི་ཡིན་ད་ཞི་ས་མ་བྱུང་ན་ཡང་བསྐྱར་ཡོང་ཆེད་ང་ཡོང་གི་ཡིན།

བཅུ་གཅིག་ཙམ་གཅིག་གི་སློབ་སྦྱོང་གནང་ཡོད་ས་རེད་པ་དེ་ནས་དགུང་ལོ་བཅོ་བརྒྱད་ལ་ཕེབས་པའི་སྐབས་ལ་ཡིན་པ་ཡིན་ན་ཆོས་རྗེ་དོན་གྲུབ་རིན་ཆེན་གྱིས་ལམ་སྟོན་གནང་བ་ནང་བཞིན་དབུས་ཕྱོགས་ལ་སློབ་གཉེར་གནང་ཡ་འདི་གཅིག་གི་དབུ་ཚུགས་ཅིག་གནང་ཡོད་དུས་དེའི་བར་གྱི་ཡང་རྗེ་རིན་པོ་ཆེ་ནི་གཅིག་གི་གསན་བསམ་བྱ་ཁྱུང་དགོན་པར་གསན་བསམ་སློབ་གཉེར་གནང་བ་དང་འབྲེལ་ཡོད་དེ་དགེ་རྒན་ལགས་ཀྱིས་ང་ཚོར་ཡང་ངོ་སྤྲོད་ཞིག་གནང་རོགས་གནང།

སྐུ་གྲོང་ཁྱིམ་ནས་དེ་ཡང་གཅིག་མ་ཡིན་པར། དགོན་པ་ལ་ཞུགས་བསྟན་པ་ལ་རབ་ཏུ་བྱུང་བ་མ་འོངས་པ་ན་བསྟན་པ་དང་འགྲོ་བ་ལ་ཕན་ཐོགས་རྒྱ་ཆེན་པོ་ཐེབས་ངེས་ཅིག་རེད་དེ་ཅི་སྟེ། ད་ད་ལྟ་ནས་ཁོ་གསོ་སྐྱོང་ཞིག་བྱ་ཡག་དེ་གནད་འགག་ཆེན་པོ་ཡིན་པ་དེ་རིང་ངོ་སྤྲོད་གནང། ངོ་སྤྲོད། གནང་བ་ཙམ་དུ་མ་ཟད་ང་ཚོ་ད་མདོ་སྨད་ཕྱོགས་ནས་བླུ་ཡོན་ཟེར་ནས་ཅིག་ཡོད་རེད་དཔེར་ན་བླ་མ་འདྲ་ཡིན་ཏེ། ཅིག་གདན་འདྲེན་ཞུ་ཡི་སྐབས་ལ། ད་ཁོ་རང་ཚོས་ད་ཕ་མ་གཉིས་ད་བར་དུ་གསོ་སྐྱོང་བྱས་པའི་དྲིན་གསབ་ཟེར་ན་འདྲ་དེ་ལ་ཅིག།

ད་རྗེ་རིན་པོ་ཆེ་ད། ཅིག་ཞེ་ས་མ་བཤད་ན་ད་ཕ་ཚབ་དང་མ་ཚབ་ད་དགེ་རྒན་བླ་མ། ཆ་ཚང་བ་ད་མི་གཅིག་དེ་གོ་ཆོད་པ་གནང་གནང་ནས། དེ་འདྲའི་གསན་བསམ་གནང་གསན་བསམ་གནང་བའི་སྐབས་དེ་གོང་དུ་ཞུས་པ་ནང་བཞིན་གྱི། ད་དེ་ནས་དེ་འདྲའི་གཞུང་ཆེན་མོ་མང་པོ་ལ་གསན་བསམ་གནང་དེ་ཙམ་མ་ཡིན་པ་ང་ཚོའི་སྤྱི་དང་ཆོས་ལུགས་ཀྱི་སློབ་སྦྱོང་ཟེར་ཡ་དེ། ད་ཡི་གེ་སྟེང་ན་ཡོད་པའི་ཚིག་གི་དོན་དེ་གོ་བརྡ་སྤྲོད་པ་ཙམ་མ་ཡིན་པ། དེ་རྒྱབ་ལོགས་ཀྱི་གོ་ལ་ད། ལུང་གི་རྒྱུན་དང་ཁྲིད་ཀྱི་རྒྱུན་དང་དེ་ནས་དབང་དང་ད་མན་ངག་དང་དེ་འདྲའི་བརྒྱུད་པ་མང་པོ་ཞིག་མ། དེ་དང་མཉམ་དུ་གོ་ཞེས་ལབ་ཀྱི་བརྒྱུད་པ་མང་པོ་ཞིག་དགོས་པ་ཡིན་ཏེ།

ད་ཡོངས་འཛིན་གྱི་རྟེན་ནི་ད་རྗེ་རིན་པོ་ཆེ་གི་འདོད་པ་བླ་མ་བསྟེན་དེ་བླ་མ་བསྟེན། ད་ཆོས་རྗེ་དོན་གྲུབ་རིན་ཆེན་བླ་མ་བསྟེན་ནས་བཞུགས་ཡག་གི་འདོད་པ་ནི་འོ་ཕལ་ཆེར་གཅིག་ཡོད་རྒྱུ་རེད་དེ་ཡིན་ན་ཡང། ད་ཆོས་རྗེ་དོན་གྲུབ་རིན་ཆེན་གྱི་ད་ལྟ་འདི། ས་ཆུང་ཆུང་ཡིན་པ་དང་དེ་ནས་དགོན་པ་ཡང་དེ་ཙམ་ཆེན་མོ་མ་ཡིན་པ། དེ་ནས་ས་ཆུང་ཆུང་དང་དགོན་པ་ཆུང་ཆུང་འདི་ལ་སློབ་སྦྱོང་བྱས་ནས་བསྡད་པ་ཡིན་ན། ད་བསྟན་པ་དང་འགྲོ་བའི་དོན་རྒྱ་ཆེན་པོ་གཅིག་དེ་ངེས་གཅིག་ཡོང་དཀའ་བ་ཡིན་དེ། དེ་རིང་ད་ས་རྒྱ་ཆེ་བ་དང་དེ་ནས་ཆོས་སྡེ་ཆེ་བ། ད་དབུས་གཙང་གི་ཕྱོགས་ལ་ད་འགྲོ་ནས་སྐུ་གསན་བསམ་སློབ་གཉེར་གནང་བ་ཡིན་ན། ད་གང་ཅིའི་ཐད་ནས་ཡག་པོ་ཡོང་གི་རེད་དགོངས་ནས་དེ་ནས་ད་ཆོས་རྗེ་དོན་གྲུབ་རིན་ཆེན་གྱིས་གསུངས་འདུག་པ་ད་ཁྱོད་དགུང་ལོ་གང་འཚམས་ཡར་འཕེལ་བ་རེད་ད་ང་ཡིན་ན་རྩ་བའི་ཁྱེད་རང་དང་ཁ་བྲལ་ཡག་ལ་སེམས་སྐྱོ་བོ་འདྲ་ཞིག་ཡོང་གི་འདུག་དེ་ཡིན་ན་ཡང་མ་འོངས་པ་བསྟན་པ་དང་འགྲོ་བའི་དོན་རྒྱ་ཆེན་པོ་ལ་དགོངས་པ་བཞེས་ནས་ཅིག་བྱ་ཁྱུང་དགོན་པ་དང་དེ་ནས་ང་དང་ཁ་བྲལ་ནས་ཉི་མ་ད་ད་དབུས་གཙང་ཕྱོགས་དེ་ལ་ད་འགྲོ་དགོས་ཀྱི་རེད་ཟེར་ནས་གསུངས་པ་ཙམ་མ་ཡིན་པ་སྐབས་དེ་ད་རྗེ་རིན་པོ་ཆེ་དགུང་ལོ་བཅུ་དྲུག་ཟེར་ན་ད་ལྟ་ལོ་གཞོན་གཞོན་རེད་དེ་རྗེས་དེ

དེ་བཞིན་བྱང་ཁ་བརྒྱུད་ནས་ཕེབས་པའི་སྐབས་དེ་ལམ་མང་པོ་ཅིག་གི་ས་སྟོང་དང་དེ་ནས་བྱེ་ཐང་བ་རིགས་ཀྱི་གཞི་ཆེན་པོ་རྣམས་ཡིན་པ་ཡིན་ཏེ། རྗེ་རིན་པོ་ཆེ་ད་ལྷ་སར་ཕེབས་སྟངས་དེ་གཙོ་བོ་ལྷོ་ཁ་བརྒྱུད་ནས་ཕེབས་དང་ལྷོ་ཁ། དཀར་མཛེས་དང་ཆབ་མདོ་དེ་ནས་ཡར་བརྒྱུད་ནས་ཕེབས་སྟངས་སངས་པའི་ད་དཀར་མཛེས་ཕྱོགས་དེ་ལ་ད་ལྟ་དེ་འདྲའི་བྲག་ཁུང་ཅིག་ཡོད་རེད་ཟེར་གི་འདུག་རྗེ་རིན་པོ་ཆེས་ཁོའི་གཞིས་ཆགས་གནང་ས་རེད་ཟེར་ནས་དེ་འདྲའི་བྲག་ཁུང་ཅིག་ད་ལྟ་ཡོད་རེད་ཟེར་ནས་ཨོ་དེ་འདྲའི་བཤད་སྟངས་ཅིག་ལ་གང་ལྟར་ཀྱང་དཀར་མཛེས་དང་ཆབ་མདོ་བརྒྱུད་ནས་གང་ལྟར་ཀྱང་ལྷོ་ཁ་བརྒྱུད་ནས་ཡར་ད་ལྷ་སར་ཕེབས། སྔགས་བཏུ་བྱས་ནས་ཡར་ཕེབས། བདག་ནི་ཐང་དེ་འདྲིས་ཀྱི་རིང་དུ་བླངས། ལོངས་སུ་སྤྱོད། སྐབས་དེ་དུས་ཀྱི་མདོ་སྨད་ཡུལ་ནས་ནི་དབུས་ལ་ཕེབས་པ་ཡིན་ནའི་རེད། ཞེ་དྲག་ཅིག་ད་ལྟ་ནང་བཞིན་གྱི་སྟབས་བདེ་བདེ་འདི་ཡོད་མ་རེད་རྗེ་རིན་པོ་ཆེ་ནི་ཞབས་ཐང་ལ་ཕེབས་པའི་སྐབས་ལ་ཡིན་ནའི་རེད། སྐུ་ངལ་མང་པོ་ཅིག་བྱུང་གནང་བ་དང་དེ་ག་ཡང་རྗེ་རིན་པོ་ཆེ་གི་ད་རྣམ་ཐར་ནང་ལོགས་ལ་འདུག་ཟེར་བཀོད་གནང་ཡོད་རེད་ད་ཡིན་ནའི་མཐར་ནི་དབུས་ཕྱོགས་སུ་ཕེབས་ཐུབ་པ་བྱུང་གནང་ཡོད་རེད་ལ། ད་ལྟ་མཛད་པ་རྣམ་ཐར་ནང་ལོགས་ལ་གསུང་ཡ་བྱས་པ་ཡིན་ན་རྗེ་རིན་པོ་ཆེ་ཐོག་མར་དབུས་ལ་ཕེབས་པའི་རྗེས་ལ་ཐོག་མར་ནི་སློབ་སྦྱོང་གནང་ཡ་འདི་གསོ་བ་རིག་པ་དང་ཨ་ནི་བརྡ་སྤྲོད་ཀྱི་གཞུང་ལུགས་འདི་ག་ལ་སློབ་སྦྱོང་གནང་བ་ཞེས་བྱས་བཀོད་གནང་ཤག་ལ། ཐོག་མར་དབུས་ཀྱི་གདན་ས་ཞུས་ནའི་རེད་ས་ཆ་ག་པར་སློབ་སྦྱོང་གནང་ཡོད་ན་དེ་ནས་རིམ་པས་གཏིང་ཟབ་པའི་གསན་བསམ་སློབ་གཉེར་འདི་གཙོ་བོ་དེ། དགོན་པ་ག་བ་ག་བ་ན་ཡོད་ན་དེ་ག་ནང་བཞིན་རྗེ་རིན་པོ་ཆེས་གཞུང་ཆེན་པོ་ཁག་ལ་གསན་བསམ་གནང་སྟངས་དང་དེ་ག་ཡིན་པས་ན་དམིགས་བསལ་གྱི་ད་ཐུན་མོང་མ་ཡིན་པའི་རྣམ་པ་ཅིག་ཡོད་པ་སྐབས་དེ་དུས་རྗེ་རིན་པོ་ཆེ་ཡང་སྐུ་ན་ཕྲ་བ་དེ་ག་ལ་མདོ་སྨད་ནི་ཙོང་ཁའི་ཡུལ་ནས་ད་དབུས་ཕྱོགས་སུ་མ་ཕེབས་པའི་སྐབས་ལ་ཡིན་པས་ན

གཙོ་བོ་བསམ་བློ་གི་བསླབ་བྱ་དང་དེ་ནས་ཉམས་ལེན་གྱི་རིམ་པ་དེ་ལ། ད་དམིགས་བསལ་གྱི་གནད་འགག་ནང་གཅིག་བརྩི་དགོས་ལ་རྗེ་རིན་པོ་ཆེ་དེ་འདྲའི། ད་བྱེད་ཚར་མ་ཤེས་ན་བརྩི་ངེས་ནོར་གཅིག་ཡིན་པ་ཡིན་ཏེ། ཐེངས་དང་པོ། ད་གོང་དུ་ཞུས་པ་ནང་བཞིན་འབྲི་གུང་མཐིལ་དགོན་པ་དེ་ལ་ཕེབས་དེ་ནས་སྤྱན་སྔ་ཆོས་ཀྱི་རྒྱལ་པོ་མཇལ་ནས་དུས་འདི་ནས་ཐེངས་དང་པོ། ཐེག་ཆེན་སེམས་བསྐྱེད་ཀྱི་སྡོམ་པ་ཞུས་འདུག་ཐེག་ཆེན་སེམས་བསྐྱེད་ཞུས། ད་ཐེག་ཆེན་སེམས་བསྐྱེད་ཟེར་ན་ང་ཚོ་གློ་བུར་དུ་བྱས་ན་ཁོའི་ཆོས་ཀྱི་གནས་ཚུལ་ནང་བྱུང་བ་རེད། ད་ཁོ་རང་ནང་དོན་ངོ་ནས་བྱས་པ་ཡིན་ན། ད་དཔེར་ན། ད་མི་གཅིག། ད་མི། ད་ཕལ་བ་གཅིག་ལ་མཚོན་པ་ཡིན་ན། ཐེངས་དང་པོ་སོ་སོ་རྐྱང་པ་མ་གཏོགས་བསམ་བློ་མེད་མཁན་གཅིག་ཡིན་ན། ད་དཔེར་ན་བྱ་བ་ག་རེ་བྱས་ན་སོ་སོ་རྐྱང་པའི་ཆེད་དུ་བྱ་བ་བྱེད་མཁན་ཅིག་ཡིན་ན། དེ་ལས་བསམ་བློ་བག་རྒྱ་བསྐྱེད་ནས་ང་རྐྱང་པ་མ་ཡིན་པར། དེ་ལས་མང་བ་དང་དེ་ལས་མང་བ་དང་ཐ་མ། ད་འགྲོ་བ་སེམས་ཅན་ཐམས་ཅད་ཀྱི་ཆེད་དུ་དཔེར་ན། ད་མ་ཎི་གཅིག་མ་གཏོགས་མ་བགྲངས་རུང་སྐོར་བ་གཅིག་མ་གཏོགས་མ་བརྒྱབ་ན། ཡི་གེ་གཅིག་མ་གཏོགས་མ་བྲིས་པ་ཡིན་ན་དེ་ཆ་ཚང་བ་དེ། སོ་སོ་རྐྱང་པ་དང་སོ་སོའི་ཉེ་འཁོར་དང་སོ་སོའི་འབྲེལ་བ་རྐྱང་པ་མ་ཡིན་པ་སྟེ། གང་ཡོད་པ་དེ་ཆ་ཚང་དེ་འགྲོ་བ་སེམས་ཅན་ཐམས་ཅད་དང་དེ་ཡང། ད། ཅིག་བྱང་ཆུབ་ཀྱི་གོ་འཕང།

ཐེངས་དང་པོ་ཚད་མ་རིག་པའི་གཞུང་ལུགས་སྦྱང་གི་ཡིན། གཉིས་པ་ཕར་ཕྱིན་སྦྱང་གི་ཡིན། གསུམ་པ་དབུ་མ་སྦྱང་གི་ཡིན། དེ་ནས་མཛོད་སྦྱང་གི་ཡིན་དེ་ནས་འདུལ་བ་སྦྱང་གི་ཡིན་ཡང་ན་འདུལ་བ་སྦྱང་གི་དེ་ནས་མཛོད་སྦྱང་གི་ཡིན། དེ་ནས་ད་གསང་སྔགས་ཀྱི་ཆོས་སྐོར་དེ་ལ་སྦྱང་བ་བྱེད་གི་ཡིན་ཟེར། དེ་འདྲའི་སྐོར་སྒྲིག་འཛུགས་ཁོ་རང་གི་སྟེང་ནས་ད་གཏན་འབེབས་བྱས་པའི་སྒྲོམ་གྲོགས་གཅིག་ཡོད་རེད་ད་སྒྲོམ་ད་ག་རང་ཡར་ད་འགྲོ་དགོས་ཡོད་ན་གཅིག་ཆགས་ཡོད་དཔེར་ན་རྗེ་རིན་པོ་ཆེ་ཐེངས་དང་པོ་ད་ལྷ་སར་ཕེབས་པའི་སྐབས་ལ་ད་དེ་འདྲས་མ་རེད་དེ་ཁྱེད་གཉིས་ཐེངས་དང་པོ་ད་གོ་ད་རྗེ་རིན་པོ་ཆེ་གི་བླ་མ་གཙོ་བོ་ཆོས་རྗེ་དོན་གྲུབ་རིན་ཆེན་གི་ལམ་སྟོན་ཅིག་ཡོད་དཔེར་ན་ལྷ་སར་ཕེབས་ཡོད་ན་ཐེངས་དང་པོ་འདི་ལ་སྦྱང་བ་གཉིས་པ་འདི་ལ་སྦྱང་བ་གསུམ་པ་འདི་ལ་སྦྱང་དེ་ནས་འདི་བྱས་ན་འདི་རིགས་ཡོང་གི་རེད་ཟེར་དེ་འདྲས་ཡོད་སྐོར་སློབ་སྦྱོང་སྒྲོམ་ལམ་སྟོན་རོགས་ཅིག་ཡོད་རེད་དེ་ཡིན་ན་ཡང་རྩ་བའི་ད་ཆོས་བརྒྱུད་རིས་མེད་ཀྱི་གདན་ས་མང་ཆེ་བ་དེ་དེ་འདྲས་ཀྱི་སློབ་སྦྱོང་གི་སྒྲིག་འཛུགས་ཀྱི་སྒྲོམ་བརྟན་པོ་ཆགས་བསྡད་པས་དེ་ནས་ཕལ་ཆེར་མེད་པའི་བཟོ་འདྲ་བ་གཅིག་འདུག

ཡང་ཕར་ཕྱིན་དེ་ཆ་ཚང་བ་ཞིག་ཡོང་དེ་ཁག་པོ་འདུག་དགོངས་པ་དེ་བཏང་ནས་ཡང་ཚད་མ་རིག་པའི་སྦྱོང་བ་ལ་སྦྱང་བ་ཞིག་ཡོད། ཡང་ཕར་ཕྱིན་གྱི་ལྟ་བའི་སྐོར་དེ་ཚོ་ལ་དེ་བྱང་ཆུབ་པ་ཞིག་དགོས་ཡོད་ན། ཡང་དབུ་མ་ལ་སྦྱང་བ་ཅིག་དགོས་ཀྱི་འདུག་དབུ་མ་ལ་སྦྱང་བ་མ་བྱས་ན་ཡང། ད་ཕར་ཕྱིན་དེ་ཆ་ཚང་ཞིང། དགོས་མཁོ་དང་བསྟུན་ནས་ད་དཔེར་ན། གཞུང་གཅིག་ལ་སྦྱང་བ་ཅིག་ཨ་ལས་ད་འདི་ཆ་ཚང་གསལ་བོ་ཤེས་པ་ལ་འདི་སྦྱང་དགོས་ཀྱི་འདུག་བསམ་གྱི། གཙོ་བོ་རྗེ་རིན་པོ་ཆེ་ཁོང་རང་གིས་དེ་འདྲས་ད་དགོངས་པ་ཞིག་བཏང་བ་དང་དེ་ནས་གཞི་ནས་དབུ་མ་ལ་སྦྱང་ཡ་འདྲ་བོ། ཡང་ཕར་ཕྱིན་གྱི་གནད་ཆ་ཚང་ཤེས་པ་ལ། མཛོད་དེ་ངེས་པར་དུ་སྦྱང་དགོས་ཀྱི་འདུག་མཛོད་མ་སྦྱང་ན་ཡོང་གི་མི་འདུག་དགོངས་ཏེ་ཡང་མཛོད་ལ་སྦྱང་ཡ་འདྲ་བོ།

སྐབས་དེར་རྗེ་རིན་པོ་ཆེ་དེང་སང་ལྟ་བུ་མཚན་སྙན་ཆེན་པོ་ཡོད་མཁན་དེ་ནི་མ་རེད་གྲྭ་བ་གྲྭ་ཆུང་ཨ་མདོ་ནས་ཡར་ཕེབས་མཁན་ད་གྲྭ་བ་དཀྱུས་མ་ཨ་མཆོད་པ་དཀྱུས་མ་གཅིག་རེད་ལྟོས་ཀྱི་དེ་དེ་ཉི་མ་རེ་རེ་འཚོ་བ་ལ་བསམ་བློ་གཏང་དགོས་པ་རེད་ཨ་ནི་ན་བཟའ་དང་དེ་ཚོ་ལ་བསམ་བློ་གཏང་དགོས་པ་རེད་ཨ་ནི་བསྡད་ས་འདུག་ས་དེ་ཚོ་ལ་བསམ་བློ་གཏང་དགོས་པ་རེད་ཡིན་ན་ཡང་དེ་ཚོ་ཆ་ཚང་ལ་གདོང་ལེན་བྱེད་པའི་སྟེང་ནས་ཉི་མ་གཅིག་གི་ནང་ཡང་སློབ་སྦྱོང་དེ་ཆུང་ནས་ལྕེ་མ་ཆག་པ་གནང་ཡ་དེ་དཔེ་ཡོན་ཏན་གཅིག་ཡིན་ས་དེ་ཡང་དཔེ་ཨ་ནི་གལ་ཆེན་པོ་གཅིག་ཡིན་ས་རེད་དེ་ནས་དེ་ཙམ་མ་ཡིན་པ་དཔེར་ན་རྗེ་རིན་པོ་ཆེ་ཡི་དེ་རྗེས་དགུང་ལོ་ཡ་ཆེན་པོ་ཆགས་དཔེར་ན་དགུང་ལོ་སུམ་ཅུ་སོ་བཞི་སོ་ལྔ།

དེ་ནི་རྗེ་བཙུན་རེད་མདའ་བས་བསྟོད་ཚིག་དེ་ང་ལ་ཁྱོན་ནས་འཚམ་པོ་མི་འདུག་བསྟོད་ཚིག་དེ་དངོས་གནས་ཁྱེད་རང་ལ་འཚམ་པོ་འདུག་ཟེར། དེ་ནི་གངས་ཅན་མཁས་པའི་གཙུག་རྒྱན་ཙོང་ཁ་བ། ད་བློ་བཟང་གྲགས་པའི་ཞབས་ལ་གསོལ་བ་འདེབས་ཟེར་ནས་མིང་གི་ཚིག་ཐ་མ་དེ་གཉིས་བརྗེ་པོ་བརྒྱབ། ད་རེད་མདའ་བས་ཚུར། ཚུར་གནང་བཞག་དེ་གཅིག་དེ་རིང་པའི་ཏིག་གཅིག་ནི་ད། ད་གསུངས་དེ་རེད། བླ་མ་དང་སློབ་མ་གཉིས་ཕན་ཚུན། ད་གཉིས་ཀ་གི་ཐུགས་ཀྱི་སྨོན་ལམ་ཟེར་ན་འདྲ་བྱིན་རླབས་གཉིས་ནང་གཅིག་མཚོན་པ་ཡིན་ཏེ། དེ་ཡང་གསུངས་དེ་དམིགས་བསལ་གྱི་བྱིན་རླབས་ཀྱི་མཚན་ཡོད་ཅིག་རེད་འདུག་བྱིན་རླབས་ཀྱི། བརྩི་དགོས་པའི་རྒྱུ་མཚན་ནི་འོ་དེ་འདྲས་ཡིན་ས་རེད་དེ་ཡང། ཁོ་རང་ལ་ཡང། རྒྱབ་ལྗོངས་ཀྱི་ལོ་རྒྱུས་ཀྱི་གནས་སྟངས་མ་འདྲ་བ་འདྲ་གཅིག་འདུག་ལ། ལགས་སོ། བྱས་ཙང་ད་རྗེ་རིན་པོ་ཆེའི་མཛད་པ། ད་རྣམ་ཐར་ངོ་སྤྲོད་ཞུས་པའི་སྐབས་ལ་ཡིན་པས་ན་དངོས་གནས་རྒྱ་ཆེན་པོ་ཞེ་པོ་ཅིག་ཆགས་ཀྱི་ཡོད་རེད་ཨ། འདིའི་ནང་ལོགས་ནས་ཡང་རྗེ་རིན་པོ་ཆེ་ད་རླབས་ཆེན་གྱི་མཛད་རྗེས་གཅིག་དེ་ཡིན་པས་ན་དབུས་ཕྱོགས་སུ་ཕེབས་རྗེས་གསན་བསམ་སློབ་གཉེར་གནང་པའི་སྐབས་ལ་ཡིན་ནི་ལས་ཆོས་བརྒྱུད་ནི་བྱེ་བྲག་པ་དེ་ག་རང་གི་ཐོག་ལ་སློབ་སྦྱོང་གནང་པ་མ་ཡིན་པ་དགེ་རྒན་ཡིན་ནི་ལས་ད་མང་པོ་གཅིག་གི་བསྟེན་གནང་ཡོད་རེད་དེ་ག་ནང་བཞིན་ད་ཆོས་བརྒྱུད་རིས་མེད་གནང་ཡ་དང་དགོན་སྡེ་རིས་མེད་ཀྱི་ཐོག་ནས་དགེ་བའི་བཤེས་གཉེན་རིས་མེད་ཀྱི་ཀྱི་དགེ་བའི་བཤེས་གཉེན་མང་པོ་ཅིག་གི་སྐུ་མདུན་ནས་གསན་བསམ་སློབ་གཉེར་མཛད་གནང་ཡོད་རེད་དེ་ག་ཡིན་པས་ན་ལས་ད་རྗེ་རིན་པོ་ཆེའི་མཛད་པ་གླེང་པའི་སྐབས་ལ་དམིགས་བསལ་ཞིག་རང་ཅིག་གི་ཆགས་ཀྱི་ཡོད་ལ་དེ་ག་གི་ཐོག་ནས་ཡིན་པས་ན་ལས་ཅིག་རིས་མེད་ཀྱི་ད་སློབ་སྦྱོང་གནང་པའི་ཐོག་ནས་ཨ་ནེ་རྗེ་རིན་པོ་ཆེ་རྗེ་ལ་ད་གསན་བསམ་རྒྱ་ཆེན་པོ་འདི་གོས་ཚིག་ཅིག་བྱུང་གནང་ཡ་དེ་ཡ་དམིགས་བསལ་རིས་མེད་གནང་པའི་དབང་གིས་ཡིན་གྱི་རེད་པ་ཀྱང་ལ། ད་རང་རང་ལ་ད་རང་ད་དཔེ་གནད་འགག་རང་ཆེན་པོ་རེད་འདུག་ད་དེ་རྗེ་རིན་པོ་ཆེ་གཙང་ལ་ཕེབས་པའི་རྗེས་ནས་གདན་ས་དཔེ་རིས་མེད་རེད་གདན་ས་རིས་མེད་ཆ་ཚང་བ་ལ་ད་རྗེ་རིན་པོ་ཆེ་གནང་སྟངས་དེ་རེད་འདུག་དཔེར་ན་ས་ཆ་འདི་འདྲའི་ད་གདན་ས་ད་ཆོས་སྡེ་འདི་འདྲའི་ཅིག་ལ་ད་དཔེར་ན་ཕར་ཕྱིན་ལ་མཁས་པའི་མི་ཅིག་ཡོད་རེད་ཟེར་ན་ད་རང་དུས་འདི་ལ་འགྲོ་ནས་ཕར་ཕྱིན་གསན་ཡ་འདྲ་བོ།

ཐ་མ་དེ་ལྟ་བས་ན་བོད་ཁ་བ་གངས་ཅན་གྱི་མཁས་གྲུབ་པའི་སྤྱི་བོས་ཡོངས་སུ་རྫོགས་པའི་ས་དངོས་ཀྱི་རྣམ་དཔྱོད་དང་དེ་ནས་ཤེས་རབ་ཟེར་ན་འདྲ་དེ་ནས་ཉམས་ལེན་གྱི་ཤེས་རབ་མི་འདྲ་བ་ཆ་ཚང་བ་དེ་རེད་ད་ཁྱད་ཆོས་ཕུན་སུམ་ཚོགས་པ་ཆ་ཚང་བ་དེ་རྗེ་རིན་པོ་ཆེས་ད་ཞེ་ས་མ་བྱས་ན་མི་གཅིག་གི་སྟེང་དེ་ཚོ་ད་བསྡུ་ཐུབ་པ་དང་དེ་ནས་འཛོམས་ཐུབ་པ་དེ་འདྲའི་བྱུང་བ་དང་དེ་འདྲའི་བྱུང་བ་ལ་བརྟེན་ནས་ཐ་མ་རྗེ་རིན་པོ་ཆེས་ད་དཔེར་ན་གསུང་བཤད་གནང་བའི་སྐབས་ལ་ཡིན་ན་འདྲ

ནི་ཡང་ཕ་ཡུལ་ལ་མར་ཕེབས་ཡ་དང་དེ་འདྲས་ཅིག་མ་གནང་པ་མུ་མཐུད་ནི་དབུས་ཕྱོགས་ལ་བཞུགས་གདན་འཇགས་ཡོད་ར་ལ་དེ་ག་ནང་བཞིན་ང་རང་ཚོ་ད་བོད་ཀྱི་ནི་གསན་བསམ་སློབ་གཉེར་གནང་མཁན་ཡིན་ནའི་རེད་མཁས་པ་མང་པོ་ཅིག་དེ་བོད་བཙན་པོའི་སྐབས་ནས་བྱས་བྱས་བྱས་མུ་མཐུད་བྱས་བྱས་ཅིག་གིས་རྒྱ་གར་ལ་སློབ་སྦྱོང་གནང་གར་ཕེབས་ཡ་དེ་ཡང་གལ་ཆེན་པོ་ཞེ་དྲག་ཅིག་གིས་གཟིགས་ཀྱི་ཡོད་རེད་ཡིན་ནའི་ལགས་རྗེ་རིན་པོ་ཆེ་ཡང་རྒྱ་གར་ལ་ད་ཅིག་གི་གསན་བསམ་སློབ་གཉེར་ལ་ཕེབས་པའི་ཡང་མཛད་པ་འདི་འདྲས་མཇལ་ཡག་མི་འདུག་དབུས་རང་ལ་བཞུགས་གདན་འཇགས་བྱས་ཨ་ནི་མཛད་པ་མང་པོ་ཅིག་འདུག་སེ་བསྐྱངས་གནང་ཡོད་རེད་བྱས་ཙང་འདི་ཡང་གནད་འགག་རང་ག་འདྲས་ཆགས་ཀྱི་ཡོད་ན་སྐབས་དེ་དུས་ཀྱི་གནས་སྟངས་ཀྱི་ཐོག་ནས་མདོ་སྨད་ཡུལ་དུ་ཕྱིར་ཕེབས་མ་གནང་པ་དང་རྒྱ་གར་ལ་མ་ཕེབས་དེ་ཡང་གཅིག་གི་རྒྱུ་མཚན་གཙོ་བོ་རང་འདི་ག་རེ་ཆགས་ཀྱི་ཡོད་རེད་ལགས། ལགས་ལགས་སོ་ལགས་ད་མདོ་སྨད་ལ་ཕེབས་མ་ཕེབས་ཟེར་ཡ་དེ་འདུག་ད་རྗེ་རིན་པོ་ཆེ་ཐེངས་དང་པོ་མདོ་སྨད་ལ་ཕེབས་ཡག་གི་དགོངས་གཞི་གནང་གི་ཡོད་ཟེར་གང་ཡོད་ཟེར་ན་ཐེངས་དང་པོ་དགུང་ལོ་བཅུ་དྲུག་དང་ནི་མདོ་སྨད་ནས་དོན་གྲུབ་རིན་ཆེན་དང་དེ་ནས་ཡབ་མེས་ཆ་ཚང་དང་ཤར་དཀར་ནས། ཡར་ཕེབས་པའི་སྐབས་ལ། མ་འོངས་པ་ན་ཅིག་ད་ཡུམ་དང་དེ་ཚོ་ལ་མཇལ་འཕྲད་གནང་ཡག་གི་ཆེད་དུ། ད་ཕེབས་ཡག་གི་ད་ཐུགས་འདུན་ཅིག་ཡོད་ས་རེད་དེ་ད་དེ་སྐབས་དེ་རང་གི་སྐབས་དེ་ལ་ད་མདོ་སྨད་ཡར་ཡོང་མཁན་ད་མི་འགའ་ཤས་ད་ང་ཚོ་ཐང་མཐའ་དེ་འདྲ་ཡོང་དང་མི་འགའ་ཤས་ལ་ཕར་རྗེ་རིན་པོ་ཆེ་གི་ཡུམ་ཤིང་བཟའ་ཨ་ཆོས་ཀྱི

ད་མཁན་ཆེན་ཕྱག་རྡོར་བས་ཁྱེད་རང་རྒྱ་གར་ལ་ཕེབས་ན་ཡག་པོ་འདུག་དེ་ཡིན་ཡང་སྐུ་ཚེ་ཐུང་ནས་འགྲོ་བ་དང་དེ་ནས་བསྟན་པ་དང་འགྲོ་བའི་དོན་དེ་ཙམ་ཡོང་གི་མི་འདུག་དེ་ལས་ད་བོད་ལ་བཞུགས་ནས་མཛད་པ་བསྐྱངས་པ་ཡིན་ན་མ་འོངས་པ་ན་ད་བསྟན་པ་དང་འགྲོ་བའི་དོན་ལ་ཧ་ཅང་གི་རྒྱ་ཆེན་པོ་ཡོང་གི་འདུག་ཟེར་ནས་ཨ་དེ་གསུངས་པ་བཞིན་རྒྱ་གར་ལ་མ་ཕེབས་ཡོད་དེ་གཅིག་རེད་ད་འདིའི་ལོ་རྒྱུས་འདི་ལ་ཡང་གཅིག་ཡོད་ཐེངས་དང་པོ་ང་རང་དེ་བསམ་སོང་རྗེ་རིན་པོ་ཆེ་རྣམ་ཐར་ཆེན་མོ་དེ་ཚོ་ན་དེ་ནས་མཐོང་བའི་སྐབས་ད་གན་ས་ད་དུས་རབས་བཅུ་བཞི་པའི་སྨད་རེད་ད་རྒྱ་གར་ལ་ཕེབས་རྩིས་སྐབས་དེ་ཕལ་ཆེར་རྗེ་རིན་པོ་ཆེ་དགུང་ལོ་སུམ་ཅུ་དང་བཞི་བཅུའི་ནང་དེ་རེད་དེ་རྗེས་དེ་ད་དུས་རབས་བཅུ་བཞི་པའི་སྨད་དེ་ལ

དེ་འདྲའི་གནས་སྟངས་དེ་ཡིན་ས་མ་རེད་གཙོ་བོ་ད་མཻ་ཏྲི་པ་མཇལ་འཕྲད་ཀྱི་ཆེད་དུ་ཡར་ཕེབས་ཡ་དེ་འདྲའི་དགོངས་པ་བཞེས་པ་རེད་ཟེར་ནས་ད་གསུང་སྟངས་དེ་འདྲའི་ཅིག་ཡོང་གི་འདུག་ད་གང་ལྟར་ཀྱང་དེ་ཅིག་དེ་ཐ་མ་ཅིག་རྒྱ་གར་ལ་ཕེབས་ཡོད་མ་རེད་དེ་ཅིག་དེ་དེང་སང་ད་དེང་སང་ཟེར་ན་མ་བྱུང་གང་ལྟར་ཀྱང་བོད་ཀྱི་པ་སྐུ་བསྟན་པ་ཅིག་ལ་དགོངས་པ་བཞེས་མཁན་མང་པོ་ཅིག་མཁན་ཆེན་ཕྱག་རྡོར་བ་དེ་དཔེ་ཡི་བཀའ་དྲིན་ཆེན་པོ་ཡིན་སྐད་རེད་མཁན་ཆེན་ཕྱག་རྡོར་བ་མེད་པ་ཡིན་ན

གྱོང་ཆེན་པོ་ཞེ་དྲག་ཅིག་ཕྱིན་ཡོད་རེད་ཡིན་ནའི་རྗེ་རིན་པོ་ཆེ་གི་སྐུ་དུས་ལ་ཆ་བཞག་པ་ཡིན་ན་ང་རང་ཚོ་བོད་ལ་ཨ་ནི་ཕག་གྲུའི་སྲིད་དབང་ཟིན་པའི་ད་དུས་ཚོད་འདི་ཆགས་ཀྱི་ཡོད་ར་ལ་ཕག་གྲུའི་སྐབས་ལ་ཡིན་པ་ཡིན་ན་བོད་ནང་ལོགས་ལ་ཡང་རིག་གཞུང་དར་རྒྱས་ཀྱི་ཐོག་ལ་ཡིན་ན་ཡང་ཞེ་དྲག་ཅིག་གི་གུ་ཡངས་པོ་ཅིག་གི་ཆགས་ཀྱི་ཡོད་ས་རེད་ད་བོད་ཀྱི་ཨ་ནི་དགོན་སྡེ་རིས་མེད་དགོན་སྡེ་མང་པོ་ཅིག་ཉམས་གསོ་གནང་ཡ་ཡིན་ནའི་རེད་དེ་ནང་བཞིན་གྱི་ད་མཁས་པ་ཡིན་ནའི་མང་པོ་ཅིག་ལ་བརྩི་འཇོག་གིས་ད། དུས་ཚོད་གཅིག་ཡིན་པའི་སྒྲ་གཅིག་གི་ཐུང་གི་ལ་དྭགས་ནས་བཞེངས་ནས་རྗེ་རིན་པོ་ཆེ་ད་དབུས་ལ་ཕེབས་པའི་འཆད་རྩོད་རྩོམ་གསུམ་ལ་སྒྲ་གཅིག་གི་ད་མཁས་པ་གཅིག་གི་ཆགས་གནང་ཡོད་རེད་རྗེ་རིན་པོ་ཆེའི་འཆད་རྩོད་རྩོམ་གསུམ་ལ་མཁས་པ་ཞུ་དུས་སྐབས་དེ་དུས་ཆ་བཞག་ནས་བོད་ལ་མཁས་པ་མང་པོ་བྱུང་ཡོད་རེད་བ།

དེ་ལྟར་ད་ག་རང་རེད་ཟེར་ནས་དེ་ཞུ་ཡ་གཅིག་དེ་གཅིག་ད་ནི་ག་རང་གཅིག་དེ་ད་ལྟ་གྲོང་པ་ལ་སོང་བ་དེ་རེད་ད་དཔེར་ན་རྗེ་རིན་པོ་ཆེ་ནི་རྩ་བའི་ང་ཚོ་མཁས་པའི་བྱ་བ་གསུམ་ནང་གི་འཆད་པ་དང་རྩོད་པ་དང་རྩོམ་པ་གསུམ་ཀ་ལ་མཁས་པ་ཆེན་པོ་དང་དེ་ནས་ད་དེ་ལ་ཁྱད་ཆོས་ག་རེ་ག་རེ་ཡོད་རེད་ཟེར་ཡ་དེ་དཔེ་དེ་མ་འདྲ་བ་འདྲ་གཅིག་འདུག་དཔེར་ན་རྗེ་རིན་པོ་ཆེ་ཡིན་ན་ད་རྗེ་རིན་པོ་ཆེ་འཆད་པ་གནང་སྟངས་དེ་དཔེ་དེ་མ་འདྲ་བ་འདྲ་གཅིག་ཡིན་ས་རེད་དཔེར་ན་ད་རྗེ་རིན་པོ་ཆེ་རྣམ་ཐར་དུ་གསུངས་གནང་ཡོད་བ་རེད་དཔེར་ན་རྗེ་རིན་པོ་ཆེ་ད་འཆད་པ་གནང་བའི་སྐབས་དེ་ལ་གཞུང་དཔེར་ན་གཞུང་པོ་ཏི་བཅོ་ལྔ་དེ་ཉིན་གཅིག་ལ་ད་ཉི་མ་གཅིག་གི་ཞར་བཞིན

ཅེས་འཆད་སྟངས་གཅིག་ན་རྗེ་རིན་པོ་ཆེ་འཆད་སྟངས་འཆད་སྟངས་དེ་དཔེ་ཡི་རྩོམ་སྟངས་མཁས་པ་རེད་ལ་རྩོམ་སྟངས་མཁས་པ་ནང་བཞིན་གྱི་འཆད་སྟངས་དེ་དཔེ་ཡི་མཁས་པ་རྩ་བའི་རྗེ་རིན་པོ་ཆེ་ཁོ་རང་ཚིག་ལ་མཁས་པ་རྐྱང་པ་མ་ཡིན་པར། ཚིག་དོན་དེ་ལ་ཉམས་ལེན་དང་དེ་ནས་ཉམས་མྱོང་གིས་ཆིག་བསྒྲིལ་བ་ཅིག་ཡིན་པ་ཡིན་ཏེ། གང་གསུངས་པ་ཆ་ཚང་བ་དེ་ཕ་ཤུལ་འོད་ཀྱི་བསམ་བློ་ལ་དཔེ་ཡི་འཇགས་བདེ་བོ་དང་དེ་ནས། བསམ་བློ་ལ་ཉར་བདེ་བོ་དེང་སང་ང་ཚོ་དཔེར་ན་རྒྱལ་བ་རིན་པོ་ཆེ་གསུང་སྟངས་འདྲ་བོ་དཔེའི་མཁས་པ་ཆེན་པོ་གཅིག་གོ་ཨེ་ཐུབ་ཉན་པ་ཡིན་ན་དེའི་ཚོད་ཀྱི་གོ་བ་གཅིག་གོ་ཡས་ཡོད་བསྡད་པ་གཅིག་ཨ་ནེ་འབྲིང་བ་གཅིག་ཉན་པ་ཡིན་ན་དེའི་ཚོད་ཀྱི་གོ་ཡས་ཡོད་བསྡད་པ་མ་མཐའ་མི་ཤེས་མཁན་གྱིས་ཉན་པ་ཡིན་ན་ཁོ་རང་ཁོ་རང་ལ་ཡང་ཕན་ཐོགས་པའི་གོ་བ་ལོན་ཡས་ཡོད་བསྡད་པ་གཅིག་དེ་འདྲའི་དཔེ། ད་གསུང་སྟངས་གཅིག་ཡིན་ན་ཡང་གོ་སྟངས་མ་འདྲ་བ་མང་པོ་གཅིག་གི་ཁྱད་ཆོས་ཡོད་བསྡད་པ་དེ་འདྲའི་གཅིག་ཡིན་ས་རེད་དེ་ནས་ལྷག་པར་དུ་རྩོད་པ་གཅིག་ཡོང་དུས་རྩོད་པ་དེ་ཟླ་ང་མ་དེ་ཡོད་བ་རེད་རྗེ་རིན་པོ་ཆེ་རྣམ་ཐར་དུ་གསུངས་ན་ཡང་སྔོན་དུ་ཨ་ཀརྨ་དཀོན་མཆོག་གཞོན་ནུ་ཟེར་ཡས་དེའི་ད་དེ་འདྲའི་སྐད་ཆ་བྱས་པ་རྗེ་རིན་པོ་ཆེ་ལ་རྩ་བ་ནས་རྩོད་པ་བྱེད་ཀྱི་མེད། དེ་ལས་ད་རེད་མདའ་བ་ཚོ་རྩོད་པ་བྱེད་དགོས་ན་བྱེད་ཀྱི་ཡིན། ཨ་ནི་ལོ་ཙཱ་བ་ཟེར་ནས་ཡང་བ་དེ་སྐབས་ཀྱི་བོད་མཁས་པ་ཅིག་ཡོད་པ་རེད་རྗེ་རིན་པོ་ཆེས་ལམ་རིམ་ཆེན་པོ་དང་དེ་ནས་སྔགས་རིམ་ཆེན་པོ་བརྩམས་པའི་སྐབས་ལ། ད་བྱེད་ངེས་མཁས་པ་ཆེན་པོ་གཅིག་རེད་ད་དེ་ཚོ་དང་རྩོད་པ་བྱེད་དགོས་ན་བྱེད་ཀྱི་ཡིན། རྗེ་རིན་པོ་ཆེ་དེ་སྔ་མ་ནས་བྱང་ཆུབ་ཀྱི་སེམས་གཉིས་དེ་མཁན་གྱི་སྐྱེས་བུ་དམ་པ་གཅིག་ཡིན་ཏེ། དེ་ལ་ཕན་ནས་འགྲན་ཟླ་གནང་ཡོད་བ་མ་རེད་ཡང་བ་རྩོད་པ་བྱེད་ན་ཁོ་འགྲན་ཟླ་བྱེད་ས་མི་དེ་ཁྱོད་ནི་མ་རེད་ཟེར་ནས་ཡང་བ་ལྟར་ཀྱང

བཟང་ངན་ཁྱད་པར་རྩ་བ་ནས་ཡོད་མ་རེད། ཡིན་ན་ཡང་ད་སྐྱེས་བུ་དམ་པ་ཚོའི་ཐུགས་བསྐྱེད་སྨོན་ལམ་བཏབ་པ་དེར་མ་གསུངས་སྟངས་རྩ་ལ་ཁེལ་མིན་གྱི་ཁྱད་པར་ཞིག་ཡོད་པ་རེད། དཔེར་ན། རྗེ་རིན་པོ་ཆེའི་གསུང་ཚིག་དཔེར་ན་ཚིག་གཅིག་སྟེ། གཞན་གྱི་གཅིག་གླེགས་བམ་ཆེན་པོ་གཅིག་གི་ནང་དུ་བྲིས་ཡག་གི་ནང་དོན་ལོག་ཆ་ཚང་འཛོམས་བསྡད་ཡོད་རེད། དེ་ཡིན་དུས་རྗེ་རིན་པོ་ཆེའི་གསུང་དེ་ལ་དཔེ་དམིགས་བསལ་ཧ་ཅང་འདང་ཆེན་པོ

མ་མཐོང་བ་དང་དེ་ནས་ནས་ཚིག་གནའ་བོའི་སྟོང་རིན་པོ་ཆེ་གསུངས་པ་ལ་བལྟས་ན་དེ་འདྲའི་གཅིག་ཤེས་ཡོང་གི་རེད་ཟེར་ནས་དེ་འདྲའི་སྐད་ཆ་གཅིག་ཡོད་བ་རེད་ད་དེ་ཚོ་གཅིག་རེད་ལྷག་པར་དུ། རྗེ་རིན་པོ་ཆེ་གི་གསུང་དེ་ཚོ་འདི་རེད་ད་ཅིག་དེང་སང་ང་ཚོ་སྐད་ཆ་བྱེད་པ་ཡིན་ན་གཞུང་ལུགས་ཀྱི་ཆེད་དུ་གཞུང་ལུགས་བྲིས་ཡག་མ་ཡིན་པ་དཔེར་ན་སྟོང་ཆ་ཡོད་བསྡད་པ་ཆ་ཚང་སྟོང་ད་སྟོང་ཆ་བཀང་ནས་དཔེར་ན་དབུ་མ་ཡིན་ན་འདྲ་དེ་ནས་ཕར་ཕྱིན་ཡིན་ན་འདྲ་ད་ཆ་ཚང་བ་དེ་སྔ་སྐབས་དེའི་བོད་མཁས་པ། གོང་མ་ཚོས་ཧ་ཅང་གི་ཞིབ་པ་དང་རྒྱ་ཆེན་པོ་དང་ཁ་གསལ་བོ་མ་མཛད་པའི་གཞུང་ཆ་ཚང་གསལ་བར་མཛད། ཨ་ནི་དེ་སྔ་ཡོད་བསྡད་པ་དཔེར་ན་རྗེ་རིན་པོ་ཆེའི་མཛོད་ཀྱི་གཞུང་དེ་མཛད་ཡོད་མ་རེད་དེ་ད་དེ་སྔ་ད་མཆིམས་མཛོད་ཟེར་ནས་ཀྱི་ཡོད་བསྡད་པ་དེའི་དུས་ནས་ཡང་སྐྱར་འབྲི་དགོས་ཡ་མི་འདུག་ཟེར་ནས་མ་བྲིས་པ་རེད་དེ་ནས་འདུལ་བའི་སྐོར་ལ་ཡང་དེ་འདྲའི་ཞིབ་པ་དེ་འདྲའི་ད་འདུལ་བའི་བསླབ་བྱ་གི་གནམ་རྩེ་ལྡེང་མ་ཟེར་ཡ་འདྲ་བོ་དེ་འདྲའི་མ་གཏོགས་ཡང་འདུལ་བའི་གཞུང་རྒྱ་ཆེན་པོ་དེ་འདྲའི་ད་མཛད་ཡོད་མ་རེད་མ་མཛད་དགོས་ཡ་རྒྱུ་མཚན་དེ་ད་དེ་ང་ཚོ་རྣ་བའི་བདེ་བ་དང་དེ་ཚོ་འདུག་དེའི་སྒང་ལ་ཡང་ལྕགས་སྒོ་ཡབ་མི་འདུག་གསུང་ཡང་འགྲོ་དེ་འདྲའི། ད་བས་ན་དེ་འདྲའི་རྗེས་ནས་བས་ན་སྟོང་བ་ལྷག་དེ་བས་ག་རེའུ་འདུག་ཨ་ནི་ཁ་མ་གསལ་བ་ག་རེའུ་འདུག་ཨ་ཅི་ད་ངའི་བར་དུ་འཁོར་བ་ག་རེ་དཀྲི་དགོས་ཀྱི་འདུག་ཟེར་ཏེ་དགོངས་པ་ཞིག་དང་མ་འདྲ་བ་གཅིག་གི་སྟངས་ནས་ད་བྲིས་བཞག་པ་ནོར་བ་ཆ་ཚང། ཐ་མ་གང་ལྟར་རྗེ་རིན་པོ་ཆེས་གསུང། ད་གསུང་དེ་ཚོ་ལ་འདི་ཅི་ཡོད་དཔེར་ན་རྗེ་རིན་པོ་ཆེས་དྲང་ངེས་ལེགས་བཤད་སྙིང་པོ་སྒང་ལ་ཡོད་ས་རེད་དཔེར་ན་གཞུང་ལུགས་མང་ཐོས་རིགས་པའི་ལམ་དུ་ཡང། ངལ་བ་མང་བསྟེན་མངོན་པར་རྟོགས་པ་ཡི་ཡོན་ཏན་ཚོགས་ཀྱིས་མི་དམན་དུ་མས་ཀྱང་འབད་ཀྱང་རྟོགས་པར་མ་གྱུར་གནས་དེ་ནི། འཇམ་མགོན་བླ་མའི་དྲིན་གྱིས་ལེགས་མཐོང་ནས་ཤིན་ཏུ་བརྩེ་བའི་བསམ་པས་བདག་གིས་བཤད་ཟེར་ནས་དེ་ལྟ་གང་ལྟར་ཡོན་ཏན་ཚོགས་ཀྱིས་མི་དམན་དུ་མས་ཀྱང་འབད་ཀྱང་རྟོགས་པར་མ་གྱུར་གནས་དེ་ནི། འཇམ་མགོན་བླ་མའི་དྲིན་གྱིས་ད་དཔེར་ན། ད་དེ་སྔ་རྔོག་ལོ་ཙཱ་བ་དང་ས་སྐྱ་པཎ་ཆེན་དང་བུ་སྟོན་རིན་པོ་ཆེ་ལ་སོགས་པ་དང་དེ་ནང་བཞིན་ཕྱྭ་པ་ཆོས་ཀྱི་སེང་གེ་ལ་སོགས་པའི་སེང་ཆེན་བརྒྱད་ལ་སོགས་པ་སོ་སོའི་ཆ་བཞག་ན། གཞུང་ལུགས་ལ་མཁས་པ་དང། དེ་ནས་རིགས་ལམ་རིགས་ལ་མཁས་པའི་མཁས་པ་མང་པོ་བྱུང་བར་བརྟེན་ན་སོ་སོའི་ཆ་ཚང་གི་ཧ་ཅང་གི་འབད་པ་ཆེན་པོ་བྱས་པར་བརྟེན་ནས་ན་ཡང་ཁོ་ཚོས་རྟོགས་མ་ཐུབ་པ་དང་དེ་ནས་གསལ་བོ་བཟོ་མ་ཐུབ་པའི། དཀའ་གནད་དེ་རེད། རྗེ་རིན་པོ་ཆེ་ཁོང་གིས་ད་རྗེ་བཙུན་འཇམ་དཔལ་དབྱངས་ཀྱིས་ད་བཀའ་དྲིན་ལ་བརྟེན་ནས་མཐོང་སོང། གསལ་པོ་མཐོང་སོང། ཨ་ནི་ཁོའི་གསལ་པོ་མཐོང་བའི་གནད་དེ། ཧ་ཅང་གི་བརྩེ་བ་ཆེན་པོའི་སྒོ་ནས་ཁོའི་བཤད་ཀྱི་ཡིན་ཟེར་ཡ་འདྲ་བོ་དེ་འདྲ་བོ། དུས་ཀྱི་གང་ལྟར་ཀྱང་སུ་གཅིག་གིས་མ་མཐོང་བའི་དཀའ་གནད་དང་ལེགས་བཤད་དེ་ད་རྗེ་རིན་པོ་ཆེས་གསལ་བོ་གནང་ཡོད་པ་དེ་རྗེ་རིན་པོ་ཆེ་གི་གསུང་དེ་ཚོ་གི་ནང་དོན་གྱི་ཁྱད་ཆོས་ནང་གཅིག་ཡིན་ས་རེད་དེ་འདྲའི་མཁས་པ་དེ་ཚོ་གསུང་ངོ་ད་དཔེར་ན་རྗེ་རིན་པོ་ཆེའི་གསུང་དེ་ཚོ་ཚིག་གི་ཁྱད་ཆོས་ཀྱི་དེ་དཔེ་གསུང་སྙན་པོ་དང། ད་འདི་ཆེན་པོ་དང། དེ་ནས་རྗེ་རིན་པོ་ཆེས་ཁྱད་ཆོས་ཐུན་མོང་མ་ཡིན་པ་གཅིག་གཞན་གཅིག་ལ་ཚིག་གི་ཟུར་ཟ་བྱས་ནས་སྐྱོན་བརྗོད་བྱེད་ཡ་འདྲ་བོ། ཚིག་གི་མདའ་འཕེན་ཡ་འདྲ་བོ་དེ་རྗེ་རིན་པོ་ཆེས་བྱེད་སྟངས་རྩ་བའི་ཁོ་རང་ད་ཐུགས་གཤིས་ཀ་ལ་རྩ་བ་ནས་ཡོད་པ་མ་རེད་དེ་ཡང་རྗེ་རིན་པོ་ཆེས་གསུང་གི་ད་ཁྱད་ཆོས་ནང་ཐུན་མོང་མ་ཡིན་པ་གཅིག་རེད་ཟེར་ནས་འོ་དེ་འདྲའི་གསུང་སྟངས་གཅིག་ཡིན་ངོ་ད་དེ་བཞིན་དུ་གང་ལྟར་ཀྱང་དེ་འདྲའི་ད་འཆད་པ་དང་རྩོད་པ་དང་རྩོམ་པ་གང་གི་སྟེང་དུ་ཡིན་ན་རྗེ་རིན་པོ་ཆེས་དཔེ་དེ་མ་འདྲ་བ་འདྲ་བོ་གཅིག་ཡིན་པ་རྣམ་ཐར་དེ་ཚོའི་ནང་ལ་གསལ་བོ་འདྲ་ཅན་དུ་སྣང་ལ།

ད་མདོ་སྨད་མཁས་པས་འདི་བལྟས་པ་ཡིན་ན་ཆ་ཚང་གོ་ཐུབ་པ་གཅིག་དེ་འདྲའི་ཁུག་ད་བསྟན་བཅོས་ཀྱི་རྩོམ་སྒྲིག་དང་བསྟན་བཅོས་ཀྱི་བརྡ་ཆད་དང་དེ་ནས་བརྡ་དག་ཆ་ཚང་གཅིག་གྱུར་དང་ཐུན་མོང་བ་གཅིག་ཡོང་བ་དེ་གཙོ་བོ་རྗེ་རིན་པོ་ཆེའི་སྐབས་དེ་ནས་ཤིང་པར་དེའི་བཀའ་དྲིན་རེད་ཟེར་ནས། དེ་རེད་དེ་ད་ཡིན་ཡིན་གོ་གི་རེད་དངོས་གནས་དེ་སྔ་དཔེར་ན་ང་ཚོ་དཔེ་ཆ་གླེགས་བམ་གཅིག་འབྲི་དགོས་ཡོད་ན་ཤིང་པར་པར་གཅིག་བརྐོས་བཞག་ན་ཐ་མ་ཚར་བརྒྱ་སྟོང་ཁྲི་ག་ཚོད་པར་ན་འགྲིག་གི་རེད་ཡིན་ནའང་ང་ཚོ་དེ་སྔ་ཆ་ཚང་ཚར་གཅིག་དགོས་ན་འབྲི་ཡ་རེད་གཉིས་དགོས་ན་འབྲི་ཡ་རེད་དེ་དཀའ་ངལ་ཞེ་པོ་ཡོད་འདོད་པ་དེའི་དཀའ་ངལ་དེ་ད་གཙོ་བོ་རྗེ་རིན་པོ་ཆེ་མཛད་པ་བརྒྱུད་ནས་དེ་ལ་བརྟེན་ནས་ཤིང་པར་དར་ཤིང་པར་དར་བ་ལ་བརྟེན་ནས་དངོས་གནས་དྲངས་ནས་འདི་ཡོད་ས་རེད། གཞུང་ལུགས་ཀྱི་ཆ་རྐྱེན་མང་པོ་ཞིག་རག་གཞུང་ལུགས་ཆ་རྐྱེན་མང་པོ་རག་པ་ནང་བཞིན་དུ་ད་ལྟའི་མཁས་པ་ཆ་ཚང་དེ་སྔ་མ་དང་མ་འདྲ་བ། ཐོས་རྒྱ་ཆེན་པོ་མ་འདྲ་བ་ཞིག་གི་ཆགས་དེ་བ་དེ་ཡང་རྗེ་རིན་པོ་ཆེ་གི་མཛད་པ་བརྒྱུད་ནས་ཡིན་ཏེ་གླུ་དབྱངས་འདི་ཡང་ད་ནི་བཀའ་དྲིན་གཅིག་ཡིན་ཟེར་ནས་བླངས་ལ། ལགས་སོ་ལགས་སོ་བྱས་ཙང་ཀ། རྗེ་རིན་པོ་ཆེ་ནི་མདོ་སྨད་ཡུལ་ནས་ད་དབུས་ཕྱོགས་ལ་ཕེབས་ཡ་དང་དེ་ནས་མུ་མཐུད་ནི་གསན་བསམ་སློབ་གཉེར་རྒྱ་ཆེན་པོ་ཅིག་གནང་པའི་ཐོག་ནས་ནི་མཁས་པའི་མཚན་སྙན་དེ་ཚོ་ཐོབ་གནང་ཡོད་རེད་ལ་ཨ་ནི་རྗེ་རིན་པོ་ཆེ་ད་ཡང་དགའ་ལྡན་དགོན་པ་འདི་ཐོག་མར་བསྐྲུན་གནང་ཡོད་རེད་ད་དགའ་ལྡན་དགོན་པ་འདི་ཕྱག་བཏབ་གནང་མཁན་འདི་ཡིན་པས་ན་ཨ་ནི་རྗེ་རིན་པོ་ཆེ་ཆ་གནང་གི་ཡོད་རེད་སྐབས་དེ་དུས་རྗེ་རིན་པོ་ཆེ་ཨ་ནི་དགའ་ལྡན་གདན་ས་ཕྱག་བཏབ་གནང་ཡག་དེའི་རྒྱུ་མཚན་གཙོ་བོ་དེ་ག་རེ་བྱ་དགོས་ན་རྗེ་རིན་པོ་ཆེ་མཛད་པ་འདི་རྒྱ་ཆེན་པོ་གཅིག་ཆགས་པའི་སྐབས་དེ་ཡིན་པས་ན་ཚང་མས་ད་དེའི་ཐུགས་སྣང་ཡོང་ཡག་དང་འདི་དག་གི་ཐོག་ནས་ཨ་ནི་རི་བོ་དགེ་ལུགས་པ་ཞེས་བྱས་ད་འདི་གཙོ་བོ་འདི་རྗེ་རིན་པོ་ཆེ་ཆ་གནང་གི་ཡོད་རེད་རྗེ་རིན་པོ་ཆེ་ཡང་བླ་མ་ཚོགས་སོ་སོ་སྟེང་ན་ཡོད་ན་དེ་ནང་བཞིན་ཡང་རྗེ་རིན་པོ་ཆེ་དབུས་ཕྱོགས་ལ་ཕེབས་རྗེས་ཀྱི་སློབ་མ་ཡང་གཙོ་བོ་དེ་སོ་སོ་ཆ་གནང་གི་ཡོད་རེད། འོ་ན་སོང་ད་རྗེ་རིན་པོ་ཆེ་དང་འདྲ་དགའ་ལྡན་དགོན་པ་དེ་རེད་ད་དཔེར་ན་དགའ་ལྡན་དགོན་པ་མཚོན་པ་ཡིན་ན་ད་རྗེ་རིན་པོ་ཆེ་ཕལ་ཆེར་དགུང་ལོ་ལྔ་བཅུ་ལྷག་གཅིག་བ་དེ་དགའ་ལྡན་དགོན་པ་ད་རྗེ་རིན་པོ་ཆེ་དེ་ནས་འགྲོ་བ་ང་ཚོས་དེང་སང་སྐད་ཆ་བཤད་པ་ཡིན་ན་ནི་ངེས་མེད་དུ་ཕེབས་བསྡད་པ་མ་གཏོགས་རྗེ་རིན་པོ་ཆེ་གཞི་གནས་འདི་ཡིན་ཟེར་ནས་སྐུ་གཏན་ཆགས་པའི་གཞི་ནི་དེ་འདྲ་ཡོད་ས་མ་རེད་མེད་ཡིན་དུས་དཔེར་ན་ད་རྒྱལ་ཚབ་དང་མཁས་གྲུབ་དང་དེ་ནས་འདུལ་འཛིན་གྲགས་པ་རྒྱལ་མཚན་གྱིས་མཚོན་པའི་ད་རྗེ་རིན་པོ་ཆེ་སློབ་མ་གཙོ་བོ་དང་དེ་ནས་བསྒྲིལ་བ་དེ་ཚོ་གི་ད་དངོས་གནས་རྗེ་རིན་པོ་ཆེ་དགུང་ལོ་དགུ་བ་བ་རེད་ད་འདི་ད་གང་གི་ད་བ་ཡིན་ན་ཡང་ད་གཏན་ཆགས་ཟེར་ན་འདྲ་ད་གཞི་གནས་གཏན་ཆགས་གཅིག་ངེས་པར་དུ་དགོས་གི་འདུག་དེ་རྗེས་དེ་ད་ང་ཚོ་ད་དེ་འདྲའི་དགོན་པ་གཅིག་བརྒྱབ་ན་ཟེར་ནས་ཞུས་ཞུས་བ་ནང་བཞིན་ཐ་མ་རྗེ་རིན་པོ་ཆེ་དེ་ཞལ་གྱིས་གནང་བ་ཞལ་གྱིས་གནང་བ་ད་ད་ཅིག་དེང་སང་དགའ་ལྡན་དགོན་པ་ཡོད་ས་དེ་དེ་ལ་གཟིགས། དེ་འདམ། དེ་སྔ་མ། དེ་ལ་སྔ་མ་ལུང་བསྟན་དེ་ནི་མང་པོ་ཡོད་ད་དུས་ཕྱི་མ་དགོན་པ་གཅིག་དེ་སྔ་མ་ལུང་བསྟན་ཡོད་དེ་བས་ནང་བཞིན་འགུལ་ད་དགའ་ལྡན་གྱི་དགོན་ས་དེ་འདེམས། དེ་ནས་གཞན་ནི་དེ་ལ་ད་དགའ་ལྡན་གྱི་དགོན་པ་དེ་བརྒྱབ་པ་རེད་དགའ་ལྡན་དགོན་པ་བརྒྱབ་པའི་སྐབས་དེ། ད་གོང་དུ་ཞུས་པ་ནང་བཞིན་གྱི་བྱ་བྱེད་བྱེད་མཁན་དཔོན་པོ་ཡོད་པའི་ད་མང་པོ་ཡོད་པའི་ནང་གི་གཙོ་བོ་གཅིག་དེ་ད་ཕག་མོ་གྲུ་པའི་ད་སྡེ་སྲིད་ད་དེ་ཚོ་རེད་ད་དེ་ནས་ད་དེའི་དགའ་ལྡན་དགོན་པ་དེ་ཕྱག་བཏབ་པ་ནས་བཟུང་དེ་རིམ་པས་ད་དེའི་སྒར་ཟེར་བ་ད་རི་བོ་དགེ་ལུགས་པའི་ད་མ་དགོན་ཟེར་ན་འདྲ། ད་དགོན་པ་ཐེངས་དང་པོ་དེ་ད་དགའ་ལྡན་དགོན་པ་རེད། ད་གཞི་ནས་ད་དགའ་ལྡན་དགོན་པ་བཏབ་པས་དེ་ནས་ད་སློབ་མ་འཁོར་ཚོགས་མང་པོ་དེ་ལ་འདི་དེ་ནས་འཆད་ཉན། ད་རྗེ་འདི་རྒྱ་ཆེན་པོ་བྱས་དེ་ནས་བཟུང་སྟེ་རིམ་པས་རིམ་པས་ད་རྗེ་རིན་པོ་ཆེ་གི་ད་དེ་གོང་དུ་ཞུས་པ་ནང་བཞིན་གྱི། རི་བོ་དགེ་ལུགས་པའི་ད་ཆོས་བརྒྱུད་ཟེར་ན་འདྲ། ད་གྲུབ་མཐའ་ཟེར་ན་འདྲ་དེ་ད་མདོ་དབུས་གཙང་གསུམ། ག་ས་ག་ལ་དཔེ་ད་དུས་ཚོད་ཐུང་ཐུང་ཅིག་ནང་དཔེ་ཡི་ཁྱབ་ཆེན་པོ་གཅིག་ཆགས་སོང་བ་དེ་ཆགས་ད་ཆགས་འགྲོ་དགོས་རྒྱུ་མཚན་གཅིག་དེ་གཅིག་དེ་ད་རྗེ་རིན་པོ་ཆེ་ཁོ་རང་གི་གསུང་གི་ད་དེང་སང་གི་དེང་སང་སྐད་ཆ་བྱས་པ་ཡིན་ན་གསུང་གི་རིན་ཐང་དང་ད་ཐུན་མོང་མ་ཡིན་པའི་ཁྱད་ཆོས་དང་བྱིན་རླབས་གཅིག་གི་སྟེང་ནས་ཡིན་རྒྱུ་རེད་གཉིས་པ་ནི། རྗེ་རིན་པོ་ཆེ་སློབ་མ་སྐྱོང་སྟངས་དེ་དཔེ་མ་འདྲ་བ་གཅིག་ཡིན་པ་དང། དེ་ནས་རྗེ་རིན་པོ་ཆེ་སྐྱོང་བྱས་པའི་སློབ་མ་དེ་ཚོ་དཔེ་ད་དེང་སང་སྐད་ཆ་བྱས་པ་ན་དཔེ་གོ་ཆོད་པོ་དང་དེ་ནས་འཇོན་པོ་ད་དཔེར་ན་གཙང་ལ་འགྲོ་ན་གཙང་ལ་འགྲོ་ནས་དཔེ་ད་སོ་སོ་གཙང་ལ་དགོན་པ་བརྒྱབ་པའི་དེ་ནས་བསྟན་པ་དེ་ད་སྤེལ་བའི་དེ་ངེས་གཅིག་ཨ་ནི་ཁམས་ལ་འགྲོ་ན་ཁམས་ཆབ་མདོ་གིས་མཚོན་པའི་ས་ཆ་ཀ་བ་ལ་སི་ཀ་ཀར་ཡང་དགོན་པ་བརྒྱབ་པ་དགོན་པ་ཏིག་ཏང་ནི་ད་བསྟན་པ་ཞི་བྱེད་མུ་པའི་དེང་གི་རྒྱུ་མདོ་སྨད་ཡིན་ན་ད་ག་རང་ང་ཚོ་ཡོངས་རྫོགས་རྗེ་རིན་པོ་ཆེའི་བསྟན་པ་ཕྱོགས་མཐར་སྤེལ་བའི་དར་ཆེན་བདུན་ཟེར་ནས་གཅིག་ཡོད་པ་རེད་དེ་ཚོ་ཆ་ཚང་གཙོ་བོ་བསྟན་པ་སྤེལ་མཁན་སྤྱི་དང་བསྟན་པ་སྤེལ་མཁན་མང་པོ་རེད་དེ་དེ་ནང་གཙོ་བོ་དེ་ཚོ་ཡིན་དེ་ད་བསྟན་པ་ཕྱོགས་མཐར་སྤེལ་བའི་དར་ཆེན་བདུན་ཟེར་ནས་དེ་འདྲའི་ཡོད་བ་ནང་བཞིན་གྱི་དུས་ཀྱི་དཔེ་ཡོད་སློབ་མ་དེ་ཚོ་གི་ངོས་ནས་དྲངས་ནས་མཛད་པ་ཁྲིམས་པའི

དེ་རྗེས་ནས་ད་དཔེར་འཁོར་དག་པ་རྣམ་བརྒྱད་དང་དེ་རྗེས་ནས་ད་རྗེ་རིན་པོ་ཆེ་སློབ་མ་བཅུ་ལྔ་ཡིན་མཁན་དང་དེ་ནས་བླ་མ་སློབ་མ་ད་གཉིས་ཀ་ཡིན་མཁན་དེ་རྗེས་ད་ནང་ཆོས་སྐུ་ཚུལ་དེ་ཡི་ཟླུམ་རོགས་ཀྱིས་བརྒྱབ་ཡོད་པས་ཏེ་ད་བསྟན་པ་ཕྱོགས་མཐར་སྤེལ་བའི་དར་ཆེན་བདུན་ཨ་ནུ་རྡོ་རོང་གི་མཁས་པ་མི་བཞི་ཟེར་ནས་དེ་རྗེས་སོ་སོ་ད་མཛད་པ་འཕྲིན་ལས་ཆགས་སྟངས་མི་འདྲ་བ་དེ་ནང་བཞིན་སློབ་མ་དེ་ཚན་ཁ་ཚན་ཁ་བྱོན། དཔེར་ན་བཞི་ལྔ་བདུན་བརྒྱད་དགུ་དེ་བྱས་ད་ཚན་ཁ་ཚན་ཁ་བཟོ་བཞག་དཔེ་མང་པོ་རེད་ལྟོས་ཀྱིས་ཏེ་དེ་ནས་ད་ལྟའི་གྲངས་ཀ་ནང་དཔེ་མང་པོ་རེད་ལགས་ལ། ལགས་ལགས་སོ། བྱས་ཙང་གི་ད་རྗེ་རིན་པོ་ཆེ་ནི་མཛད་པ་དེ་ཞེ་དྲག་ཅིག་གི་རྒྱ་ཆེན་པོ་ཅིག་གི་ཆགས་གནང་གི་ཡོད་རེད་ལ་ཨ་ནི་ང་ཚོ་ཡང་རྒན་ལགས་ཀྱི་ཨ་ནི་རྗེ་རིན་པོ་ཆེའི་ད་མཛད་པའི་ནང་ལོགས་ནས་དེ་ཅིག་ངོ་སྤྲོད་གནང་ན་ད་རྗེ་རིན་པོ་ཆེའི་ཨ་ནི་གསུང་འབུམ་པོད་ག་ཚོད་ཙམ་ཅིག་གི་ཆགས་གནང་གི་ཡོད་ན་ད་ལྟ་བར་ལ་དེ་གའི་ནང་ལོགས་ནས་ད་གཙོ་བོ་དེ་ག་རེ་ངོས་འཛིན་གནང་གི་ཡོད་ན་དེ་ག་ནང་བཞིན་ཡང་རྗེ་རིན་པོ་ཆེའི། མཛད་པ་རྣམ་ཐར་ནང་ལོགས་ལ་མཛད་རྗེས་མང་པོ་ཅིག་གླེང་གནང་ཡོད་རེད་འདིའི་ནང་ལོགས་ནས་སྐུ་ཚེའི་ནང་ལོགས་ཀྱི་མཛད་རྗེས་ད་གལ་ཆེ་ཤོས་དེ་ག་རེ་ཆགས་གནང་གི་ཡོད་རེད་ད་རྗེ་རིན་པོ་ཆེ་ནི་དཔེར་ན་གཅིག་སྟོང་བཞི་བརྒྱ་བཅུ་དགུའི་བོད་ཟླ་བཅུ་པའི་ཚེས་ཉི་ཤུ་ལྔའི་ཉིན་མོ་དེ་དགའ་ལྡན་ལ་དགོངས་པ་རྫོགས་པ་བྱེད་བྱེད་རྣམ་ཐར་ནང་ལོགས་ལ་ཡོད་རེད་ལ་དུས་ད་ལྟ་བར་ལ་ང་རང་ཚོ་བོད་པ་ཚོས་དགའ་ལྡན་ལྔ་མཆོད་བྱེད་བྱེད་རྗེ་རིན་པོ་ཆེ་ལ་ནི་ལོ་ལྟར་བོད་ཟླ་བཅུ་པའི་ཚེས་པ་ཉི་ཤུ་ལྔའི་ཉིན་མོ་དེ་ནི་རྗེས་དྲན།

ཐུབ་པའི་ཆ་རྐྱེན་དཀར་ཆ་ཅན་དུ་ཕྱེ་བཞི་བ། དེ་འདྲའི་གཅིག་དེ་ཡང་རྗེ་རིན་པོ་ཆེ་ད་འཇིག་རྟེན་དུ་བྱོན་པའི་དགོས་དོན་ཟེར་ན་དེ་རེད་ལ་རྗེ་རིན་པོ་ཆེ་མཛད་པ་གཙོ་བོ་དེ་རེད་ཟེར་ནས་དེ་ཅི་ཡོང་དུ་དེ་རིགས་རྗེ་བས་ཅི་ན་དཔེར་ན་ང་ཚོ་ཡང་བཀྲ་ལྟར་རྗེ་རིན་པོ་ཆེ་མཛད་ཆེན་བཞི་ཟེར་ཡང་འདྲ་པོ་དེ་འདྲའི་འགྲོ་བ་ད་ལྟའི་ང་དེ་དེ་མཚུངས་ལ་ཡོད་བ་མ་རེད་དེ་གཅིག་བྱས། དེ་ནས་གཉིས་པ་དེ་ད་ལྟ་གོང་དུ་རང་དབང་ལ་གསུངས་པ་ནང་རྗེ་རིན་པོ་ཆེ་དགོངས་པ་རྫོགས་པའི་ལོ་དེ་དེ་རེད་ད་གཅིག་སྟོང་བཞི་བརྒྱ་བཅུ་དགུ་རེད་དེ་སྐབས་དེ་ཕལ་ཆེར་དགུང་ལོ་དྲུག་ཅུ་རེ་བཞི་ཡིན་ས་རེད་རེ་གསུམ་རེ་བཞི་དེ་འདྲའི་གཅིག་ཡིན་ས་རེད

ད་གལ་ཆེ་ཤོས་དེ་ག་རེ་བྱེད་དགོས་ཡིན་ན་རྒན་ལགས་ང་ཚོ་སྙིང་བསྡུས་ཀྱི་ངོ་སྤྲོད་ཞིག་གནང་རོགས་གནང། ལགས་ལགས་སོ་ལགས་ད་དུས་ཚོད་ཡོད་ས་མ་རེད་ད་ངས་འདི་ནང་གཅིག་ཞུ་གི་ཡིན་ད་གཅིག་དཔེར་ན་ང་རང་གི་སྤྱན་གྱི་གནད་འགག་ནང་ཞིབ་མོ་མཐོང་ཡ་གཅིག་དེ་ད་དཔེར་ན་ང་ཚོ་སློབ་སྦྱོང་བ་གཅིག་ཡིན་ད་སློབ་སྦྱོང་བ་གཅིག་ངོས་ནས་བལྟ་བ་ཡིན་ན། ད་དཔེར་ན་རྗེ་རིན་པོ་ཆེའི་ད་མཛད་པ་དེ་ཚོ་ནང་གནད་འགག་ཆེན་པོ་གཅིག་དེ། ད་རྗེ་རིན་པོ་ཆེ་ལ་རྗེ་བཙུན་འཇམ་དཔལ་དབྱངས་ཀྱི་ཞལ་གཟིགས་ཡོང་ད་རྗེ་རིན་པོ་ཆེ་རྗེ་བཙུན་འཇམ་དཔལ་དབྱངས་ཞལ་གཟིགས་ཡོང་བའི་སྐབས་དེ།

དེ་ནས་བཟུང་ད་ལྟ་ངའི་གནད་འགག་ངོ་ནི། ང་ཚོ་མི་མང་པོ་གཅིག་གི་བསམ་བློ་ལ། ལྟ་བ་དེ་ཤེས་མ་ཤེས་ཟེར་ཡ་དེ་དཔེར་ན་རྗེ་བཙུན་འཇམ་དཔལ་དབྱངས་འདྲ་པོ་གཅིག་ཞལ་གཟིགས་ཡོང་བ་ཡིན་ན། ཆ་ཚང་བ་རང་བཞིན་གྱིས་ཤེས་འགྲོ་ཡ་འདྲ་པོ་གཅིག་དེ་འདྲའི་བསམ་བློ་གཏོང་མཁན་གཅིག་འདུག་དཔེར་ན་ང་ཚོ་ཤེས་མ་ཤེས་ཟེར་ཡ་དེ་གཙོ་བོ་ཤེས་དགོས་མི་དགོས་ཟེར་ཡ་དེ་རེད་ཤེས་དགོས་ཀྱི་ཡོད་ན་ངེས་པར་དུ་ཤེས་དགོས་ངེས་གང་ཟག་སོ་སོ་ད་རང་རང་ངོས་ནས་དཀའ་ལས་བརྒྱབ་ཤེས་ཐབས་བྱས་ན་མ་གཏོགས། ད་དེ་རིང་རྗེ་བཙུན་འཇམ་དཔལ་དབྱངས་དང་སངས་རྒྱས་དངོས་སུ་བྱོན་ནས། ད་ཁྱེད་རང་མགོ་ལ་ལག་པ་བཞག་བསྡད་པ་ཡིན་ན་ཡང་ཁྱོད་རང་ཕྱོགས་ནས་ཤེས། སོ་སོ་དཀའ་ལས་མ་བརྒྱབ་པ་ཡིན་ན་ཤེས་མི་ཐུབ་ཡ། དེ་ནི་ཇི་ད་རྗེ་བཙུན་འཇམ་དཔལ་དབྱངས་ཡིན་ན་ད་མ་སོ་སོ་དཀའ་ལས་བརྒྱབ་ད་ཧ་གོ་ཡོང་གི་རེད་ཟེར་ཡ། ད་མ་མན་ངག་ཟེར་ན་ལམ་སྟོན་དེ་རེད་འདུག་དེ་བྱས་དུས། ད་སློབ་སྦྱོང་བ་གཅིག་ཡིན་ན་ངེས་པར་དུ། གཞན་ལ་སྐྱབས་མ་བཅོལ་བར་གཙོ་བོ་སོ་སོ་ངོས་ནས་ད་དཀའ་ལས་བརྒྱབ་འབད་བརྩོན་བྱས་དེ་ནས་མ་ཤེས་པ་དེ་ཤེས་པའི་ཐབས་བྱས་ཡ་མ་གཏོགས་དེ་ལས་གཞན་པ་གཅིག་ལ་ང་ཚོ་དཀའ་ལས་བརྒྱབ་ལ་དེ་ནས་རྟོགས་ཡོང་གི་རེད་ཟེར་ཡ་དེ་དེ་ཁག་པོ་འདྲ་ཅིག་འདུག་ལགས། ལོངས་སུ་ལོངས་སུ་ཞུས་ཙང་གི་དངོས་གནས་གལ་ཆེ་ཤོས་དེ་ཡིན་པས་ན་སྙིང་རུས་ལྡན་པ་དང་ཨ་ནི་དཀའ་སྤྱད་འབད་འཐབ་ཀྱི་ཐོག་ནས་ད་ལྟ་ད་རྗེ་རིན་པོ་ཆེ་གི་མཛད་པ་མཇལ་བའི་སྐབས་ལ་ཡིན་པས་ན་དངོས་གནས་རིས་མེད་ཀྱི་གཞུང་ཆེན་སློབ་སྦྱོང་གནང་ཡ་དེ་ལ་གནད་འགག་ཅིག་བྱེད་དགོས་ཡོད་ར་ད་རྒན་ལགས་ཀྱིས་ང་ཚོར་འདུག་སེ་ངོ་སྤྲོད་གནང་སོང་ལ་ད་དུས་ཚོད་ཀྱི་རྐྱེན་པས་ད་རིང་ལེ་ཚན་འདི་ད་ག་མཇུག་སྒྲིལ་གྱི་ཡིན་ཨ་ནི་རྒན་རེ་མདོ་སེང་གེ་ལགས་ནས་ང་ཚོ་ཡང་རྗེ་རིན་པོ་ཆེ་ཨ་ནི་སྐུ་ཚེའི་མཛད་པ།